རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། ང་པད་མ་བདེ་ཆེན་ཡིན། དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བུད་མེད་གསར་འགོད་པ་གཉིས་ཀྱིས་གོ་སྒྲིག་ཞུས་པའི་ཕལ་སྐད་གླེང་མོལ Podcast གི་ལས་རིམ་འདིའི་ནང། ཉེ་ཆར་མ་སུ་རི་བོད་ཁྱིམ་དང། མ་སུ་རི་གཏན་སློབ། དེ་བཞིན་པན་ཅི་མ་རི་སློབ་གྲྭ་དང་བཟོ་གྲྭའི་སློབ་ཟུར་བཅས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་སྐབས་ངའི་ལས་རོགས་པད་མ་བདེ་ཆེན་ལགས་ཆེད་བཅར་ཞུས་གནང་བ་མ་ཟད། ཁོང་གིས་རྡ་རམ་ས་ལའི་ཉེ་འགྲམ་གྱི་ས་གནས་ཁག་ཅིག་ལ་ཡང་གནས་སྐོར་ལ་ཕེབས་གནང་ཡོད་པའི་སྐོར་ལ་ཡང་གླེང་མོལ་ཞུ་ཡས་ཡིན། པད་མ་བདེ་ཆེན་ལགས་བཀྲིས་བདེ་ལེགས།
བཀྲིས་བདེ་ལེགས་ཀུན་བཟང་སྒྲོལ་མ་ལགས།
ལགས་འོང་ད་ལྟ་ངས་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན། ཉེ་ཆར་ཁྱེད་རང་མ་སུ་རི་བོད་ཁྱིམ་དང་གཏན་སློབ་གཉིས་ཀྱི་སློབ་ཕྲུག་དང་སློབ་ཟུར་དེ་བཞིན་པན་ཅི་མ་རིའི་སློབ་གྲྭ་དང་བཟོ་གྲྭའི་སློབ་ཟུར་བཅས་ཀྱིས་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གནང་བའི་སྐབས་ལ་ཡང་ཆེད་བཅར་ཞུས་གནང་ཡོད་པ་ལྟར། སྐབས་དེར་འབྲེལ་ཡོད་རྣམ་པས་གོ་སྒྲིག་ཞུ་ཕྱོགས་ལ་སོགས་པའི་ཐད་ལ་ཡང་ང་རང་ཚོས་དམིགས་བསལ་གཟིགས་ཚུལ་དང། མྱོང་ཚོར་ག་རེ་བྱུང་གནང་སོང་ངས། ལགས་འོང་ཀུན་བཟང་སྒྲོལ་མ་ལགས་ཐུགས་རྗེ་གནང། དེ་རིང་ག་སོང་རེད་ང་རང་གཉིས། གནད་དོན་དེའི་ཐོག་ལ་ཡང་གླེང་མོལ་ཞུ་ཡ་དེ་ད་གཙོ་བོ་འདི་ནི་གཅིག་གི། ཉེ་ཆར་རང་གྲུབ་པའི་ཨ་ནེ། སྤྱི་ཟླ་བཞི་པའི་ཚེས་ལྔའི་ཉིན་མོ་དེ་ད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་མ་སུ་རི་བོད་ཁྱིམ་དང་གཏན་སློབ་ཨ་ནི་ཨེ་པན་ཅི་མ་རི་གི་ད་སློབ་ཟུར་དང་ལས་ཟུར་ཚོས་ད་བརྟན་བཞུགས་བསྟར་འབུལ་ཞུ་ཡ་གི་ད་སྐལ་བཟང་གོ་སྐབས་དེ་འདྲ་ཅིག་བྱུང་བ་རེད། བྱས་ཙང་ད་ང་རང་ཚོས་གྲ་སྒྲིག་ཞུས་པ་ཡིན་ན་ད་ཐུགས་ད་གྲ་སྒྲིག་པོ་ཞེ་པོ་བྱུང་འདུག་ཨ་ནི་ཨེ་ལྷག་པར་དུ་རྟེན་འབྲེལ་བཟང་པོ་རྡོ་རྗེ་སློབ་དཔོན་ཡིན་ན་ཀུན་བདེ་གླིང། རྟ་ཚག་རྗེ་དྲུང་རིན་པོ་ཆེ་མཆོག་གིས་མཛད། ཨ་ནི། ཐོག་མཐའ་བར་གསུམ་ལ་ཡ་ད་གྲ་འགྲིག་པོ་ཞེ་པོ་ཅིག་འདི་ཡོང་ཡ་དེ། གཙོ་བོ་ནི་ད་དགའ་ལྡན་ཕོ་བྲང་གི། ཐུགས་ལམ་སྟོན་རེད། རྒྱུད་སྐུལ་རེད་ད་ག་ནང་བཞིན། ཨ་ནི་མ་སུ་རི་བོད་ཁྱིམ། གི། ད་ཡིག་ཚང། ལྷག་པར་དུ། བརྟན་བཞུགས་ཀྱི་གོ་སྒྲིག་ཚོགས་ཆུང་དང། ཨུ་པན་ཅི་མ་རི། ཁོང་རྣམ་ཚོའི་གི་གཅིག་བརྟན་བཞུགས་གོ་སྒྲིག་ཚོགས་ཆུང་དང་ཁོང་རྣམ་ཚོ་ལྷན་རྒྱས་ཀྱིས་ད་ལོ་ཞུས་ནས་མི་འདུག་ཟླ་བ་མང་པོའི་རིང་ཕྱག་ལས་གནང་ཨ་ནི་ལྷག་པར་དུ་ཐ་མ་དེ་ལ་ཡར་ད་རྡ་རམ་ས་ལ་ཨ་ནི་གོ་སྒྲིག་ཞུ་སྟངས་ད་ཅི་དེ་གས་ཚང་མ་ལྷན་རྒྱས་ད་གྲ་སྒྲིག་གནང་པའི་ཐོག་ནས་གཅིག་གི་གྲ་སྒྲིག་པོ་འཐུས་ཚང་པོ་ཡག་པོ་ཞེ་པོ་བྱུང་སོང་ལ་ཨ་ནི་མ་གཞི་ནས་ད་བརྟན་བཞུགས་བསྟར་འབུལ་ཞུ་བའི་སྐོར་ལ་ད་རྣམ་པ་ཚོས་མང་པོ་ཅིག་གིས་བརྙན་འཕྲིན་བརྒྱུད་ནས་ད་གཟིགས་ཡོད་རེད་མཁྱེན་གྱི་ཡོད་རེད་བྱས་ཙང་རྒྱལ་བ་རིན་པོ་ཆེ་ཐུགས་མཉེས་པོ་ཞེ་པོ་ཅིག་བྱུང་སོང་ལ་བསྟན་པ་དང་འགྲོ་བའི་དོན་དུ་སྐུ་ཚེ་རིང་པོ་བཞུགས་རྒྱུའི་ཞལ་བཞེས་བཟང་པོ་གནང་བྱས་ད་དེ་འདྲའི་ཡག་པོ་ཞེ་པོ་བྱུང་སོང་ཞུ་ཡ་ཡིན་ཨ་ནི། ད་ང་རང་སྒེར་ལ་ཐོག་ནས་ཞུས་པ་ཡིན་ན་ཧ་ཅང་སྐལ་བ་བཟང་པོ་དང་གོ་སྐབས་བཟང་པོ་ཞེ་པོ་ཅིག་དང། ད་ཅིག་ང་ཚོ་མུ་སུ་རི་བོད་ཁྱིམ་དྲུང་ཆེ་ཟུར་པ། རྒྱའི་སྐོར་གྱི་བཅར་ཐུག་ཤ་བྱས་ཙང་ང་ཚོ་ལས་བྱེད་ཀྱི་གསོལ་འདེབས་མི་འདྲའི་སྐབས་ལ་ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཇལ་བཅར་ཞུ་ཡ་དང་དེ་འདྲས་ཀྱི་གོ་སྐབས་ཡང་གནང་བཅུག་ལ་ངེས་པའི་ཞེ་པོ་ཅིག་བསོད་ནམས་ཆེན་པོ་བཞུགས་མ་རེད་ད། བསྐལ་པ་བཟང་པོ་དང་དངོས་གནས་དྲང་གནས་ད་རྒྱལ་བ་དོན་གྱི་བདག་པོ་སྐུ་ཚེ་རིང་པོ་ཞེ་པོ་ཅིག་བརྟན་པ་དང་ཐུགས་ཀྱི་བཞེད་དོན་མཐའ་དག་འགྲུབ་པ་དགོས། བར་ཆད་ཚང་མ་བཟློག་པའི་ད་ག་སོ་སོའི། གང་ཡོང་ཡོང་སྨོན་ལམ་ཞུ། ད་ག་ནང་བཞིན་ད་རྟེན་འབྲེལ་དེ་ཚོ་ཡག་པོ་ཞེ་པོ་ཅིག་མཐོང་སོང་དེ་འདྲའི་ཆ་ནས། ད་དགའ་ཚོར་ཆེན་པོ་བྱུང་བའི་གནས་ཚུལ་ཅིག་ཆགས་སོང།
ལོ་ལོ་སེ། ད་ཁྱེད་རང་ལ་ཆ་མཚོན་པ་ཡིན་ན་ཨ་ནི། འདི་ག་ཨ་མི་རི་ཀར་མ་ཕེབས་གོང་དུ། ཨ་ནི་དེ་སྔ་རྡ་རམ་ས་ལ་ལ་ཡ་རྒྱུན་རིང་པོ་བཞུགས་མཁན་ཞིག་ཆགས་ཡོད་རེད། ཨ་ནི་སྐབས་དེ་དུས་ཀྱི་རྡ་རམ་ས་ལའི་གནས་སྟངས་དང་ཨ་ནི་ད་ལྟའི་གནས་སྟངས་གཉིས་ལ་མི་འདྲ་བའི་ཁྱད་པར་ག་རེ་གཟིགས་སྣང་བྱུང་ངས། ལགས་འོང་ད། གཅིག་ནས་ད་རིང་ད་དུས་ཚོད་ད་རིང་པོ་ཟེར་མཁན་མ་རེད་ད་གཟའ་འཁོར་གཅིག་ཏག་ཏག་འདྲ་བོ་ཅིག་རྡ་རམ་ས་ལ་ཡར་བསྡད་ཡ་བྱུང། ཨ་ནི་ད་རིང་རྡ་རམ་སར་བཅར་ཡ་འདི་ད་ཕྱི་ལོ་ཉིས་སྟོང་བཅུ་དྲུག་ནས་བྱས་པ་ཡིན་ན་ལོ་དྲུག་ཙམ་ཕྱིན་ཤག་བྱས་ཙང་ད། དུས་ཚོད་འདིའི་ནང་ལ་ད་ད་རིང་གཙོ་ནི་བརྟན་བཞུགས་དང་ཨ་ནི་རྗེས་མ་མཉམ་དུ་མཇལ་ཁ་ཞུ་ཡ་དང། ལས་ཀ་ཙག་ཙིག་རུ་འགའ་ཤས་ཅིག་ཞུ་བ་ཡིན་ཨ་ནི་ཡིན་ནའི་གཅིག་གི་གནས་སྟངས་ཐོག་ལ་ད་ཕྱིའི་རྣམ་པ་དེ་གས་འདི་ལབ་ཐུབ་ཀྱི་འདུག་མ་གཏོགས་ནང་ལོགས་ལ་ད་ཅིག་གི་ག་འདྲེ་ག་རེ་ཡོད་མེད་ནི་ད་རིང་གཅིག་གི་དུས་ཚོད་ཀྱི་ཆ་ནས་མཁན་ཐུགས་འཛུད་རབ་ག་ཞུ་ཤེས་ཡ་ཟེར་མི་འདུག་ཡིན་ནའི་ད་ཧོབ་ཏེ་ཁར་བལྟས་པ་ག་རེ་འདུག་ཟེར་ན་ཁྱད་པར་ཆེན་པོ་གཅིག་ལ་ཡ་ད་ཕྱིའི་རྣམ་པའི་ཐོག་ལ་ཞུས་པ་ཡིན་ན་གཅིག་གི་ཁོར་ཡུག་དེ་ཚོ་གཙང་སྦྲ་འཕྲོད་བསྟེན་དེ་ཚོ་ནི་ཡག་པོ་ཞེ་པོ་ཅིག་ད་ཡར་རྒྱས་ཞེ་པོ་ཅིག་ཕྱིན་ཤག་ལྷག་པར་དུ་ཨ་ནི་སྐུའི་ཕོ་བྲང་གཡས་གཡོན་རེད་ཨེ་ནི་ཚོང་ཁང་དང་ཟ་ཁང་དེ་ཚོའི་གཅིག་གི་འགྲོ་ལམ་རེད་དེ་ཚོ་ཚང་མ་ད་གཙང་མ་ཡག་པོ་དང་ལྷག་ཐག་ད་རུབ་ཅིག་བཟོས་གནང་འདུག་བྱས་ཙང་དེ་འདྲའི་ཆ་ནས་འགྱུར་བ་ཆེན་པོ་གཅིག་གི་རེད། ཟ་ཁང་དང་ཚོང་ཁང་དང་མགྲོན་ཁང་དེ་འདྲའི་མང་པོ་ཞེ་པོ་འདུག་ལ་ཨེ་ནི་ད་ག་ནང་བཞིན་དེ་ཚོའི་ནང་གི་ཞབས་ཞུ་དེ་ཚོ་ཡག་ཐག་ཆོད་ཞུ་གི་ཡོད་པ་ཅིག་ཚོར་སྣང་བྱུང་ད་ཡིན་ནའི

མོ་ཊའི་གི་བརྡབ་བྱས་བྱས་ནས་གཅིག་སྐྱོན་བྱུང་བའི་གནས་ཚུལ་རོབ་དེ་འདྲའི་ཆེར་གོ་ཡ་མི་འདུག་ཨེ་ནས་ད་གེ་སྔོན་མ་ང་རང་གཅིག་གིས་ལོ་མང་པོ་གཅིག་བོད་ཁྱིམ་ལ་བསྡད་པ་རེད། ད་གཟོད་བོད་ཁྱིམ་ལ་ཡ་དགེ་རྒན་བྱས་བསྡད་པ་རེད་དེ་ལས་ད་ད་རིང་ད་ཡ་ཞེ་དྲག་གི་དུས་ཚོད་ཟེར་རག་མ་བྱུང་ཨེ་ནས་གངས་སྐྱིད་ལ་གཅིག་ཕྱིན་པ་ཡིན་ཨེ་ནས་གངས་སྐྱིད་ཀྱི་གཅིག་ལས་ཁུངས་མ་ལག་བཅས་པ་ཚང་མ་གཅིག་ད་བོད་ཁྱིམ་ཕྱི་ལ་བལྟས་པ་ཡིན་ན་ང་རང་ཚོ་གཅིག་བོད་ཀྱི་དབྱིབས་ཡོད་པའི་ཁང་ཆེན་དེ་ཚོ་མཐོང་བསྡད་དུས་དེའི་གཅིག་མི་འདྲ་བ་ཞིག་དང་ཡག་པོ་ཞིག་འདུག་ཨ་ནི་ལྷག་པར་དུ་ད་ད་རིང་གལ་ཆེ་དོན་ཆེ་བརྩིས་བྱས་བྱས་ནས་ཨ་ནི་བོད་ཀྱི་འགྲེམས་སྟོན་ཁང་དེ་ལ་ཡ་དེའི་ནང་ལ་ཅིག་ཕྱིན་པ་ཡིན་ད་འགྲེམས་སྟོན་ཁང་དེ་དངོས་གནས་དེང་སང་ཕེབས་མཁན་སུ་ཡིན་པ་ཡིན་ན་ང་རང་ཚོ་བོད་མི་དེ་ཡིན་དེ་ཡིན་ཕྱིའི་མི་ཚོ་ཕེབས་པ་ཡིན་ན་ཨ་ནི་གཅིག་བོད་པའི

ས་དང་གནམ་གྱི་འགྱུར་བ་ཕྱིན་ཏེ་རེད་བྱས་ཙང་དེ་ལས་ཨེ་ལས་ཅིག་ཅེས་བྱ་བ་ཡིན། ཨེ་དེ་དུས་ཚོགས་གཙོ་བཞུགས་མི་འདུག་ཚོགས་གཞོན་མཇལ་བྱུང། ཨེ་ནི་སྤྱི་འཐུས་ཀྱི་ཚོགས་དྲུང་ལས་ཁུངས་ལ་ཡར་རྒྱུགས་ཚུལ་བྱས། ཨེ་ནི་བདག་སྒོ་ཕྱི་ཆའི་དབུ་ཚོགས་སུ་ཞུས་པ་ཡིན། དེ་ཚོ་ཨེ་ད་དེ་སྔ་དང་མི་འདྲ་བའི་ཞེ་དྲག་གི་ཅིག་མཐུན་རྐྱེན་འཛོམས་པོ་ཡག་པོ་འདུག། ཨེ་ནི་དེ་མིན་ད་རམ་ས་ལའི་ནང་ལ་ཡར། མཆོད་མཇལ་ཞུ་བའི་གནས་ད་གཙོ་བོ་ནི་གཙུག་ལག་ཁང་རེད། ཨེ་ནི། རྒྱུད་སྟོད་ལས་མཇལ་ཁ་ཅིག་བཅར་བ་ཡིན། ནོར་བུ་གླིང་གར་ང་ཚོ་འགྲོ་དུས། ཏག་ཏག་ཕྱི་བོ་རུ་བྱས་རྗེས་ནི་སྒོ་སྐྱོན་བཞག་བྱས་ཙང་དམིགས་སུ་བསྟན་ནོར་བུ་གླིང་ག་དང། ཨེ་ནི་དེའི་འཁྲིས་ཀྱི་སྒྲོལ་མ་གླིང་ཨ་ནེ་དགོན་པ་དེ་ཚོ་བཅར་ཐུབ་མ་སོང། བྱེད་དུས་ད། ལོ་མང་པོ་གཅིག་གི་རྗེས་ལ་ཡང། འགྲོ་དུས་གཅིག་ནས་ད་ང་ཚོ།

ལགས་ལགས་སེ། ད་དེ་ནས་ངས་འདི་བཀའ་འདྲི་ཞུ་འདོད་བྱུང་ད་ནང་པ་སྤྱི་དང་ལྷག་པར་དུ་བོད་མི་ཚོས་ཧ་ཅང་རྩ་ཆེར་ངོས་འཛིན་ཞུ་ཡུལ་མཚོ་པདྨ་དང་གར་ཤ་འཕགས་པ་བཅས་ལ་གནས་མཇལ་ལ་ཕེབས་ཡོད་ས་རེད་འདི་ཚོའི་སྐོར་ལ་ཡང་གནས་བཤད་པིག་ཅིག་སྐྱོན་རོགས་གནང་དང།

འདི་ནང་ལ་ཡང་གླེང་མོལ་ཞུ་ཡག་གི་ཁས་ལེན་ཞུ་ཡག་ཏོག་ཙམ་ཡིན། བྱས་ཙང་ད་ལྟ་གསུངས་སོང་ཅིག་གི། མཚོ་པདྨ་ད་མི་མང་པོས་མཇལ་ཡོག་རེད་ཨེ་ནི། གར་ཤ་འཕགས་པ་འདི་ང་རང་ཅིག་ང་རང་ལ་ཐེངས་དང་པོ་ཡིན་ལ། ཨ་ནི་འདི་ཨེ་ཁྱད་པར་ཅན་ཞིག་མཐོང། བྱས་ཙང།

འཕགས་པ་སྤྱན་རས་གཟིགས་ཕྱག་དྲུག་པ་འདི་མཇལ་ཡག་འདུག་འདིའི་འཁྲིས་ལ་ཡག་ད། ལོ་རྒྱུས་ཀྱི་བྱས་པ་ཡིན་ན། ཨེ་ནི། སྐུ་བརྙན་འདིའི་ཕ་གའི་བྱུང་སྟངས་འདི། ཡུལ་མི་ད་ལུག་རྫི་གཅིག་ལ་ཡག། སྐུ་བརྙན་འདི་རྙེད་བྱས་རྗེས་ནི། རི་འདིའི་སྒང་ལ་ཡག་གདན་འདྲེན་ཞུས་པ་དང། འདིའི་རྗེས་ལ་ཡག། ལུག་རྫི་ད་ག།

ཀྱེ་ལོང་ཟེར་ཡ་དེ། ད། ད་གིན་དང་པོ་མ་ན་ལི་ནས་ཡ་ཕེབས་ཡ་ནས་བྱས་རྗེས་ནི་དེ་ཚོ་འདི་རེད། ལ་དྭགས་ལ་ཡ་འགྲོ་སའི་གཞུང་ལམ་དེ་མ་ན་ལི་ནས་ལ་དྭགས་ལའི་ཕྱོགས་ལ་འགྲོ་སའི་གཞུང་ལམ་དེ་རེད་འདིའི་ཐད་ལ་ཡ་ཀྱེ་ལོང་ཟེར་ས་ཆ་འདི་ལ་ཨེ་ནི་དྲིལ་བུ་རི་ཞུ་ཡ་གི་ད་གནས་རྩ་ཆེན་པོ་ཞེ་པོ་ཅིག་མཇལ་ཡ་འདུག་ཨེ་ནི་དྲིལ་བུ་རི་དེ་གི་སྐོར་ལ་ཡ་བི་ཙོ་ཅིག་ཞུས་པ་ཡིན་ན་ད་གཅིག་ནས་དེ་བདེ་མཆོག་གི་གནས་ཅིག་རེད་ཤག་ད་ལོ་རྒྱུས་ནང་ལ་ད་རྩ་བའི་ག་རེ་ཡོད་རེད་ཟེར་ན་དྲིལ་བུ་རི་དེ་ཨེ་ནི་བདེ་མཆོག་གི་དྲིལ་བུ། ལུས་དཀྱིལ་གྱི་རྣལ་འབྱོར་པ་ཆེན་པོ་ད་དྲིལ་བུ་པ་ཞུ་མཁན་དེ་ཨེ་ནི་གནས་དེ་ལ་ཡང་སྒྲུབ་པ་ཡུན་རིང་པོ་སྐྱོན་བྱས་རྗེས་ནི་གྲུབ་པ་ཐོབ་པའི་རྗེས་ལ་ཨེ་ནི་ཐ་མ་དེ་ལ་ཡང་གནས་དེ་ག་རང་ལ་གནས་ད་ག་རང་ལ་ཡང་ཐིམ་པས་ཨེ་ནི་ལོ་རྒྱུས་ཡོད་པ་ཅིག་རེད་ཤག་ཨེ་ནི། ད་དེའི་དཔེ་དེ། རི་སྐོར་ཆེན་པོ་ཞེ་པོ་ཅིག་འདུག་ལ་ཨེ་ནི། དེ་སྔ ༸གོང་ས ༸སྐྱབས་མགོན་ཆེན་པོ་མཆོག་གིས་ཨེ་ནས་བདེ་མཆོག་དྲིལ་བུ་པའི་ལུགས་ཀྱི་གསུང་ཆོས་ཅིག་ཕ་གའི་གནང་བ་རེད་ཁོང་ཚོ་འགའ་ཤས་བཅར་མྱོང་གསུངས་འདུག་ཨེ་ནས་རི་འདིའི་ཁ་ལ་ད་མི་གནས་སྐོར་བྱས་པ་ཡིན་ན་ད་དཔེ་རིང་པོ་ར་རི་སྐོར་སྐྱོད་ན་ཡང་ཡོད་ས་རེད་ཨེ་དེ་སང་ཡིན་པ་ན་བོད་རིགས་ཕ་ཕྱོགས་འདི་ལ་ཡང་ད་བཀའ་རྒྱུད་དགོན་པ་ཅིག་འདུག་ལ་དགོན་པ་གཞན་པ་ཆེ་ཆུང་འགའ་ཤས་ཅིག་འདུག་ཨེ་ནས་ད་གནས་སྐོར་ལ་ཕེབས་པ་ཡིན་ན་རི་ད་ག་རང་བྱེད་ཡོད་ད་ཡིན་ན་ང་ཚོ་དེའི་ད་རི་རང་གི་བ་ཛྭ་ཡར་བཏང་ཨེ་ནས་གཅིག་གནས་གནས་སྐོར་ཡག་གི་དེ་འདྲའི་དུས་ཚོད་ཞེ་པོ་མེད་དུས་ནི་རིའི་ཚུར་ཕྱོགས་དེ་ནས་ནི་ཕ་རི་ལ་ཡང་ད་མཇལ་ཁ་ཞུ་ཡ་འདུག་ད་དེ་ནས་ཅིག་ཐག་རིང་པོ་ནས་ད་རྒྱང་མཇལ་ཅིག་ཞུ་ནི་རི་དེ་ཆ་ཚང་སྐོར་ནས་ཞུ་མ་ཐུབ་ག་རེ་ཟེར་དགོས་རེད་ད་རིའི་དཔེ་དེ་གངས་ཀྱི་ནི་ད་ལྟ་ཡི་གངས་འདུག་རིའི་རྩེ་དེ་བ་ནི་སྙིང་རྗེ་པོ་ཞེ་པོ་དེ་ཉིན་མོ་དེ་ང་ཚོ་བཅར་བའི་སྐབས་ལ་ཅིག་གནམ་གཤིས་ཡག་པོ་ནི་དཔེ་དེ་ག་རེ་ཟེར་དགོས་རེད་གནམ་སྔོ་ཐིང་ངེ་ད་སྤྲིན་པ་དཀར་པོ་ཆེ་ཆེ་ནི

དང་པོ་ད་དཔེ་དགོན་པ་དང་པོ་ད་རྙིང་མའི་དགོན་པ་ཧེ་རུ་ཀའི་དགོན་པ་ཞུ་བ་འདི་མཇལ་ཨེ་ནི་དེ་ག་ནས་ཕྱིན་ད་ཟངས་མདོག་དཔལ་རི་རེད་ཨེ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་འབྱེད་གནང་པའི་ཡ་གིའི་གུ་རུའི་སྐུ་བརྙན་ཆེན་པོ་འདི་དང་འདིའི་དགོན་པ་འདི་མཇལ་ཨེ་ནི་སང་ཉིན་དེ་ཡ་གི་ཨེ་ནི་རི་རྩེར་ཕྱིན་བྱས་ནས་ཨེ་ནི།

སོ་སོ་སོའི་རླངས་འཁོར་གླས་བྱས་འགྲོ་བ་ཡིན་ན། ཧ་ཅང་བྲེལ་བ་ཞེ་པོ་མེད་པ། ཨེ་ནས། དགོང་དག་གཉིས་ད་ཡར་འགྲོ་དུས་མ་ན་ལི་བསྡད་མར་ཡོང་དུས་མ་ན་ལི་བསྡད། ཨོ་དེ་འདྲ་བྱས་བྱས་ནས་ཉི་མ་གསུམ་ནང་ལ་དེ་གའི་ཚང་མ་ལྷོད་ལྷོད་བྱས་ནས་མཇལ་ཐུབ་ཡ་རབ་ཅིག་བྱུང་སོང།
ཨ་ལས་ལགས་ལགས་སོ་ད་དུས་ཚོད་ཐུང་ཐུང་ཅིག་ལ་ཡང་གནས་མཇལ་ཡག་པོ་ཞིག་བྱུང་ཤག་ད་དེ་ནས་ངས་འདི་བཀའ་འདྲི་ཞུ་འདོད་བྱུང་ད་གལ་སྲིད་མ་འོངས་པར་ལ་ཡང་མཚོ་པདྨ་དང་གར་ཞ་འཕགས་པ་བཅས་ལ་གནས་མཇལ་ལ་སྐྱོད་འདོད་ཡོད་མཁན་ཚོར་ལ་ཡང་ད་ཕན་ཐོགས་ཡོང་རྒྱུའི་ཆེད་དུ་ས་གནས་དེ་དག་ནང་ལ་ཡང་གནས་མཇལ་ལ་སྐྱོད་སྟངས་དང་སྐྱོད་ལུགས་ཀྱི་སྐོར་ལ་ཡང་འགྲེལ་བཤད་ཅིག་སྐྱོན་རོགས་གནང་ད།
ལགས་ལེགས།
ད་འདིའི་འོག་ང་རང་དེ་འདྲའི་རབ་ཅིག་སོ་སོ་གནས་སྐོར་འགྲོ་དུས་ད་མི་ཚང་མ་དེ་འདྲའི་ཡིན་གྱི་རེད་སོ་སོ་གཅིག་གནས་མཇལ་ཡ་བྱུང་བ་དང་སོ་སོ་དགའ་བ་ཞེ་པོ་ཅིག་ཡོང་དུས་ཅིག་དེ་འདྲའི་མི་ཚང་མས་མཁྱེན་ཆོག་ཡིན་ནའི་མི་མ་མཁྱེན་མཁན་ད་ཞེ་དྲག་ད་ཡོད་ཀྱི་མ་རེད་དེ་ཡིན་ནའི་ད་དཔེ་དེ་ས་ཐག་རིང་པོ་དེ་འདྲས་དང་ལྷག་པར་དུ་ང་རང་ཚོ་ཕ་ཡུལ་བོད་ནས་ཅིག་ཕེབས་ཐུབ་མཁན་དེ་འདྲའི་བོད་མི་རེ་ཟུང་བྱུང་བ་ཡིན་ན་ཏན་ཏན་ད་གནས་དེ་ཚོ་ག་པར་ཡོད་མེད་མཁྱེན་པ་དང་ཨ་ནི་དེ་ཚོ་ཕེབས་སྟངས་རབ་ཅིག་ད་འདི་འདྲའི་ཞུ་ཐུབ་པ་ཡིན་ན་ཕན་ཐོགས་ཞེ་པོ་ཡོང་ས་རེད་བསམ་གི་འདུག་རྩ་བའི་ད་མི་ད་དེང་སང་བོད་པའི་སྤྱི་ཚོགས་ནང་ལ་ཡང་འདི་འདྲའི་གནས་བཤད་སྐྱོན་མཁན་དང་ལམ་སྟོན་གནང་མཁན་མང་པོ་དང་ལྷག་པར་དུ་འགྲིམ་འགྲུལ་གྱི་ལས་ཁང་དེ་ཚོའི་གི་ག་ལ་གང་འཚམ་ལམ་སྟོན་གནང་ཐུབ་ཀྱི་འདུག་ཨ་ནི་ད་དཔེ་འདི་ད་ལྟ་ང་ཚོས་བཅར་སའི་གནས་དེ་ཚོ་ཡིན་པས་ན་ད་ང་ཚོ་བོད་མི་མང་ཆེ་ནི་ཏན་ཏན་རྡ་རམ་ས་ལ་ཕེབས་ཀྱི་རེད་པ་བྱས་ཙང་ད་རྡ་རམ་ས་ཕེབས་པ་ཡིན་ན་ད།

ད་ཕེབས་བདེ་པོ་ཨ་ནི་གནམ་གྲུ་ཅིག་ཡོད་པ་འདྲ། ད་དེ་ཚོ་དུས་ཚོད་དང་ཨ་ནི་གནམ་གྲུའི་མཐུན་རྐྱེན་ག་འདྲ་ཡོད་མེད་ལས་ར་ལས་པ་ཅིག་རེད་ཤག་མ་གཏོགས་དཔེ་གཞི་མེད་ད་གནས་རྩ་ཆེན་པོ་དེ་ཚོ་དེ་སྔ་ཡིན་ན་ད་ཁོང་རྣམ་ཚོས་གསུང་གི་འདུག་དཔེ་དེ་རི་དེ་གོམ་པ་བསྐྱོན་ནས་ཡར་ཕེབས་མྱོང་ཟེར་ད་ཉི་མ་མང་པོ་གཟའ་འཁོར་མང་པོ་འཁོར་བའི་ལོ་རྒྱུས་འདི་འདུག་བ་ལ་ད་དེང་སང་ཉི་མ་གཅིག་གཉིས་གསུམ་ནང་ལ་ཡ་དེ་ཚོ་ཚང་མ་བསྐོར་ཐུབ་ཡག་གི་ད་ཕེབས་ལམ་ཡག་པོ་ཞེ་པོ་འདུག་ལ་ཨེ་ནི་མཐུན་རྐྱེན་འཛོམས་ཐག་ཆོད་གཅིག་གི་ས་ཆ་ཁ་ཤས་ད་དཔེ་ཁུག་ཀྱོག་འདུག་ལ་ཡིན་ནའི་དཔེ་དེ་རི་དེ་ཚོ་སྙིང་རྗེ་མ་གི་ཆུ་རྒྱུག་ཆུ་དེ་ཚོ་རྔམ་པ་ཆེ་ད་ལྟ་དྲིལ་བུ་རི་ཅིག་དང་དེ་གི་ས་སྒང་དེ་དེ་པ་ཡིན་ན་ད་དཔེ་དེ་སུད་སི་ནང་ལ་ཡ་ས་འདི་སའི་ས་ཆ་བཅུ་བ་པའི་དུས་གངས་རི་མཐོ་པོ་ཅིག་བྱས་ནི་དེ་དུས་རི་ཙི་ཙི་བྱས་འདི་དུས་ལས་ངེས་མཆོད་རྟེན་བྱས་བསྐྱོན་ཡོད་རེད་བྱས་ཙང་དེ་ཚོ་ལ་ཡ་གཅིག་ཀླད་པའི་རྣམ་པ་འདྲ་པོ་ཅིག་བཤད་གི་འདུག་བྱས་ཙང། ཕེབས་ན་ད་དེ་འདྲའི་འདྲ་པོ་ཅིག་བྱེད་དགོས་རེད་མཚོ་པད་མ་ནས་ལྡི་ལི་ལ་ཕེབས་འགྲོ་ནང་ཕེབས་ཡིན་ན་ད་ད་ཕེབས་འགྲོ་མགྱོགས་ལོས་དང་ལམ་ཁ་ཡག་ལོས་དང་དེ་ཉིན་མོ་དེ་འགྲིམ་འགྲུལ་བྱེད་མཁན་མང་ལོས་འདྲ་པོ་ཅིག་རེད་དེ་ཆུ་ཚོད་བརྒྱད་དགུ་བཅུའི་ནང་ལ་ཡ་མ་ཕེབས་ཡས་ག་ཚོད་ཕེབས་མ་ཐུབ་ཅིག་མི་འདུག་ལམ། ལེ་ལགས་ལགས་སེ། གླ་ལེན་རླངས་འཁོར་ཏེག་སི་གླས་བྱས་ཕེབས་ཡིན་པས། ལགས་འོང་ལགས། དེའི་རྗེས་ནི་དོན་དག་གཅིག་ཏེག་སི་གླས་པས། མ་ཟད་ད་འདི་ང་རང་ཚོ་བོད་པའི་ནི་གངས་ལྗོངས་འགྲིམ་འགྲུལ་ཁང་གིས་གོ་སྒྲིག་གནང་བ་རེད་ནི་ཁོང་རྣམ་ཚོ། ལོ་གཞོན་གཞོན། ཅིག་གིས་བོད་པའི་བུ། ཁ་སོ་རེད། བོད་པ་ལོ་གཞོན་གཞོན་ནི་དེ་ཚོ་ཕྱག་ལས་གནང་མཁན་དེ་ཚོ། ཚགས་ཚུད་ཡག་པོ་ཞེ་པོ་འདུག་ང་ཚོས་ཅིག་གིས། འགྲིམ་འགྲུལ་ཙམ་མ་རེད་ནི་མགྲོན་ཁང་དེ་ཚོ་དང་ང་ཚོ་ད་རེས་བྱིས་པ་སྐྱེ་གི་ཡོད་ས་ནས་དེའི་སྡོད་ཀྱི་ཡིན། ཁང་མིག་དེ་གཉིས་གསུམ་དེ་འདྲས་དགོས་ཀྱི་འདུག་ཅེས་པ་ན་ཁོང་རྣམ་ཚོས་མི་ཤེས་པ་དང་བྱས་དེ་ཚོ་ཚང་མ་སྔ་ས་ས་ནས Booking བྱས། ཕྱག་རོགས་ཡག་པོ་ཞེ་པོ་གནང་གི་འདུག་ནི། ལས་ཀ་གནང་མཁན་ཚང་མ་བོད་པ་བྱས་ཏེ། ཡང་དམིགས་བསལ་བྱས་ད་ང་རང། ཅིག་སྒེར་གྱི་ཡིན་ན་སྤོབས་པ་འདྲ་པོ་ཞེ་པོ་བྱུང། ཨ་ནི་མ་གཞི་ནས་མང་པོ་ས་གནས་མང་པོ་རེད་དཔེ་དེ་མ་བྱུང་དེ་ལ་བོད་པའི་ཀྱི་ཨ་ནི་སྡོད་ག་ན་ལ་ཡིན་བསམ་ཡ་ནིང་སྡོད་ག་ན་ལ་ཡིན་ནི་རེད་ད་པ་ཡིན་ནས་ཅིག་ལས་ཀ་བྱེད་མཁན་ལོ་གཞོན་གཞོན་ཨ་ནི་ཡ་མི་ཡ་རབས་འདུག་ལ་ཨ་ནི་དེང་དུས་ཀྱི་ཅིག་བྱེད་སྟངས་ཡོད་པ་ཅིག་ལ་ཡ་ཨ་ནི་ཅིག་གེ་སོ་སོ་སོའི་ཚོང་དེ་ཚོ་ཅིག་གཉེར་སྟངས་ཡག་པོ་འདྲ་པོ་ཨོ་དེ་འདྲས་ཀྱི་མཐོང་ཚུལ་བྱུང་བའི་འགྲིམ་འགྲུལ་དེ་དེ་འདྲས་འདྲ་པོ་ཅིག་ཆགས་ནའོ་ལགས་ལགས་སེ་ཐུགས་རྗེ་གནང་པད་མ་བདེ་ཆེན་ལགས་ནི་དེ་རིང་ཨེ་ད་དུས་ཚོད་རྐྱེན་པས་འདི་གར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ཕལ་སྐད་གླེང་མོལ Podcast གི་ལས་རིམ་རྗེས་མ་དེ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང།